ཧ་གོ་བའི་དམིགས་པ་དེ་ཡེ་ཤུ་མ་ཤི་ཀ་གུ་སྐྱེས་ནི་མ་ཚད་གཅེས་འཛིན་གྱི་མི་ལྟ་བུ་མིན། འདི་ཚོ་ཡེ་ཤུ་མ་ཤི་ཀ་ཡི་མ་འོངས་ལུང་སྟེང་ཡིན། དེ་གིས་ཡེ་ཤུའི་བདེན་པ་དང་བདུད་ཀྱི་འཇིགས་སྐོར་ཚོ་ཕྱེད་ཁར་སྟོན་གཏམ་ཡིན། བདེན་པ་དང་རྫུན་མི་གསོད་སྟབས་མི་གཉིས་བར་ན་རྩ་རྒྱན་མི་ཕྱེད་ཁར་སྟོན་མི་ཡིན། གཅེས་འཛིན་ལུས་གསོལ་བ་སྟབས་མི་དང་ཡེ་ཤུ་ལུས་གསོལ་བ་སྟབས་མི་གི་བར་ན་རྩོད་རྙོག་བེའུ་ཡིན།

སྨིན་མ་འཛོམས་སའི་སྲས་ནི་བུ་ལས་ཐོན་འོང་མིན་ཏེ། རྒྱལ་ཁབ་ཚུལ་བའི་བར་ན་དབྱིན་ད་དོ་གསུང་རེབ་ན་གསུང་བན་ཨ་ནི་གཅན་གཟན་གྱི་སྐོར་ལས་མ་འོང་ལུང་བསྟན་བཅུ་གསུམ་པའི་ན་གཅན་གཟན་ཏེ། གཅན་གཟན་བཞིའི་འོད་ཟེར་གསུང་བན་དེའི་ན་གསུང་བན་དེ་སེང་གེ་གཟུམ་དོམ་གཟུམ་བཟེའི་གཟུམ་དང་གྲུ་གཟུམ་དབྱིན། གསུང་རྡེབ་ན་གཅན་གཟན་ཚུ་ག་ཕྱི་གི་དཔེ་ཐོན་མོ།

གཅན་གཟན་ལས་ཐོབ་དབྱིན་མེད། གསུང་དེབ་ནང་དྲུག་འདི་བསྡུས་ལུགས་དཔེ་ཐོན་དབྱིན་མེད། མ་འོངས་ལུང་བསྟན་བཅུ་གཉིས་པའི་ནང་བསྡུས་ཀྱི་ཆོས་ལུགས་དད་པ་མེད་པའི་རོམ་རྒྱལ་ཁབ་ཀྱི་ལག་སྦེད་དེ་ཡེ་ཤུ་མེད་བཏང་ནི་དབྱིན་མེད། ད་རེས་ཕྱི་རུ་ང་ཆེ་གི་ཤེས་གོ་ནི་དབྱིན་མེད། དྲུག་གི་གང་ལུགས་ཆོས་ལུགས་དད་པ་མེད་མི་རོམ་རྒྱལ་ཁབ་ཀྱི་གོ་ཡི་དབང་ཚད་དང་འགྲོས་ཁྲིད་དང་ནུས་སྟོབས་ཚུ་ཇི་འདུག་གོ།

རིང་གི་བའི་ན་འགྲིག་བས་འོང་སྔར་སྲོལ་གྱི་ལམ་ལུགས་ཚོ་ཡེ་ཧྲུའུ་པའི་ཆོས་ཚོགས་ན་ལས་ཉམས་བྱུང་དེ་ལས་ཡེ་ཧྲུའུ་པའི་ཆོས་ལུགས་གསར་མ་བེད་མི་སྨིན་རིགས་གཅིག་པ་གྱི་ཨ་ནི་སྔར་སྲོལ་གྱི་ལམ་ལུགས་ཚོ་ཁས་ལེན་བེད་ནི་ཡིན་པས་ཨ་ན་ལུགས་སྤྱོད་ལམ་གཉིས་པ་དེ་མ་འོངས་ལུང་བསྟན་བཅུ་སོ་བརྒྱད་ན་ཡོད། ཁོང་ས་གཞི་ན་སྡོད་མི་ག་ཨ་རག་གི་གཅེས་འཛིན་དེ་ལུགས་གཉིས་སྐོར་བཞུགས་མིན་པའི་འཇུག་སོ་ཡི་མཐའ་འཇུག་ལུགས་ཨ་ནི་དབང་ཚེ་སྒྲིག་གིས་འཛམ་གླིང་ཡོངས་ལུགས་ཆོས་བརྡ་འགྲེལ་ཡི་ལམ་ལུགས་པའི་འཇུག་ཡིན། སྤྱོད་ལམ་གསུམ་པ་མ་འོངས་ལུང་བསྟན་བཅུ་སོ་བརྒྱད་ལྔ་ན་གསུམ་མེད།

ག་ཅི་བས་འཁོར་གྱི་སྡིག་པ་ཚུལ་ལུགས་དག་ཚུགས་པས་ན་ག་ཅིམ་ཟིན་འཁོར་ལུགས་དམིགས་བསལ་ཐོབ་དབང་དང་སྐྱོན་ཆོས་ཀྱི་ཐོབ་དབང་ཡོད་པས་འབད་ག་ཅི་མོ་ཟེར་བ་ཅིན་འཁོར་སྐྱོན་ཆོས་ཡིན་དེ་ལས་གཅན་གཟན་འདི་ག་ཡིན་ན་ཆོས་ཚོགས་གནས་རིམ་ག་གི་སྐྱོན་ཆོས་ཀྱི་ཞབས་བརྒྱད་ལུགས་སྐུར་འདེབས་བེའུ་ཡིན་ན་ཨ་ནི་མི་ག་ཡིན་ན་འཁོར་གྱི་འཁོར་རང་ལུགས་སྐྱོན་ཆོས་ཡིན་ཟེར་བསླབ་མི་དང་སྡིག་པ་ཚུལ་དག་ཚུལ་ནི་ཐོབ་དང་ཡོད་ཟེར་བསླབ་མི་ཚུལ་ག་མོ་ཡེ་ཤུའི་བླ་ཆེན་ལེའུ་བཅུ་གསུམ་པའི་བསླབ་མས། ང་བཅས་ཀྱིས་འཛམ་གླིང་འདིའི་གཙོ་བོ་དཀོན་མཆོག་གི་ས་གནས་ལུགས་དབང་ཡིན་བྱུང་རབས་ཚུགས་ཀྱི་ནང་རོ་མཱན་ཆོས་ཚོགས་སུ་ཡི་ཁོང་རའི་སྐོར་ལས་བསླབ་མེད་ཡེ་ཤུའི་བླ་ཆེན་རོ་མཱན་ཀེ་ཐོ་ལིག་ཆོས་ཚོགས་ཀྱི་བསླབ་མེད་ཡེ་ཤུའི་བླ་ཆེན་གྱི་ཨ་ནེ་འཛམ་གླིང་འདི་ནང་གཙོ་བོ་དཀོན་མཆོག་གི་གོ་གནས་གོ་དབང་ཚུགས་ཡིན་ཟེར་བསླབ་མེད་སྤྱོད་ལམ་ཞེས་པ་དེ་མ་འོངས་ལོ་བསྟན་བཅུ་སོ་བདུན་ནང་ཐོག་མའི་སྐྱེས་བུ་དམ་པ་ཚོ་དང་དམག་ཆབ་དེ་ཕམ་ཚུགས་པའི་གཏོར་དབང་འཁོར་ལོ་དུག་བདུན་གནམ་ལོ་ནག་པོའི་དུས་སྐབས་ནང་ཆོས་ཚོགས་དང་དེ་ལས་གསུང་དེབ་དང་འབྲེལ་བའི་ཡེ་ཤུ་བ་དད་པ་སྐྱེད་མོས་ཚུལ་ལོ་དཀའ་ཉེར་ནང་གཙོ་བོ་པའི་ཁོང་གིས་དད་པ་སྐྱེ་མེད་བདེ་གི་སྲས་ནུ་མའོ་ལུང་བསྟན་བཅུ་གསུམ་ལྔ་ན་གཅེས་འཛིན་དེ་ལུགས་ཁ་དྲག་དབང་གིས་གཏམ་བསླབ་གནས་དང་བསྐུར་པ་བཏབ་གནས་ཁ་ཡོད་ལས་ཟླ་ངོ་བཞི་བཅུ་ཞེ་གཉིས་ཚུན་བུ་ལུགས་དབང་ཚེ་སྦྱིན། དང་ཐོག་ཟླ་ངོ་བཞི་བཅུ་ཞེ་གཉིས་དེ་ག་སྤྱིའི་ལུགས་དཔེ་སྟོན་མོ་གསུང་དེབ་ན་ལུང་བསྟན་གནའ་ནུ་ལུང་བསྟན་གྱི་ཉིན་བཅིལ་ཏེ་ཚིག་དོན་ལྟར་དུ་ལོ་གཅིག་དབྱིན་བས་ཨི་ཙི་ཀེལ་ཞིག་གི་འབྲུ་ན་གསུམ་མན་ངག་གི་ཆོས་ལུགས་ཉིན་བཅིལ་ཏེ་ལོ་ངོ་གཅིག་སྦྱིན་ཁ་གྲངས་བཅུ་བཞི་གསུམ་བཅུ་སོ་བཞི་ན་གསུམ་མན་ངག་གི་ཉིན་བཅིལ་ཏེ། ལོ་ངོ་གཅིག་ལྷག་ལྷག་ཅིག་ཡ་ཆིན་ང་ཆིན་གྱི་ལུང་བསྟན་པའི་ཟླ་བཞི་བཅུ་ཞེ་གཉིས་སྐོར་ལས་ལོ་རྒྱུས་བསླབ་པ་ཆིན་གསུང་རབ་ཀྱི་ལུང་བསྟན་པའི་ཟླ་འུག་ཧེ་བྷི་རུ་ཀའི་ཟླ་ཐོ་དེ་ན་ཞག་སུམ་བཅུ་ཡོད་པས་མེད་སུམ་བཅུ་ཨིན་ཀྲུ་བཞི་བཅུ་ཞེ་གཉིས་ལས་གཅིག་སྟོང་ཉིས་བརྒྱ་དྲུག་ཅུ་ལུང་བསྟན་པའི་ཞག་གྲངས་ཚོ་ཨིན་དབྱིན་རུ་ལུང་བསྟན་པའི་ཞག་གྲངས་གཅིག་དེ་ལོ་ངོ་གཅིག་འདྲ་འདྲ་ཨིན་དུས་ཨ་ན་ལུགས་སྟོད་མིན་ན་ལོ་ངོ་གཅིག་སྟོང་ཉིས་བརྒྱ་དྲུག་ཅུ་ཨིན་མེད་ལུང་བསྟན་སྣ་མེད་འདི་ཚོ་ན་གསེར་འདྲ་བེའུ་མེད། དབང་ཚད་འདི་ལོ་ངོ་གཅིག་སྟོང་ཉིས་བརྒྱ་དྲུག་ཅུ་ལྡན་གྱི་རྒྱུན་འོང་མ་ཚད་འདི་ཚོའི་བར་ན་རྨ་སྐྱོན་ཅན་གྱི་དཀའ་སྡུག་མྱོང་འོང་ཟེར་ཨེ་མེད་ལུང་བསྟན་གནའ་མིའི་ལོ་ངོ་གཅིག་སྟོང་ཉིས་བརྒྱ་དྲུག་ཅུ་འདི་ལྔ་བརྒྱ་སུམ་ཅུ་སོ་བརྒྱད་ཨེ་འགྲིག་ལས་གོ་རྩུབ་ལས་དེ་གང་རོམ་གྱི་དཔོན་ཇཱས་ཀྲེན་ནཱན་གྱིས་ཡེ་ཤུ་པི་བླ་ཆེན་རོམ་རྒྱལ་ཁབ་ཀྱི་ཆོས་ལུགས་དད་པ་ཅན་དག་མི་སེར་ལུགས་དབང་ཚད་གནའ་ནང་ཡེ་ཤུ་པི་བླ་ཆེན་གྱི་ལོ་ངོ་གཅིག་སྟོང་ཉིས་བརྒྱ་དྲུག་ཅུ་ལྡན་གྱི་བྱུང་ནོ། དེ་རྗེས་ང་ཆེ་ལོ་གནམ་ལོ་གཅིག་སྟོང་བདུན་བརྒྱ་དགུ་བཅུ་གོ་བརྒྱད་ན་སླེབས་མེད་གནམ་ལོ་གཅིག་སྟོང་བདུན་བརྒྱ་དགུ་བཅུ་གོ་ཉེར་བརྒྱད་ན་ག་ཆི་བྱུང་ཡིན་ཡུ་རོབ་ན་གནམ་ལོ་གཅིག་སྟོང་བདུན་བརྒྱ་དགུ་བཅུ་གོ་བརྒྱད་ན་ལོ་སི་ཏོན་གྱི་གོ་དཔོན་ཆེན་པོ་ག་མོ་ན་པོ་ལི་ཁོ་གི་ཁོ་རེ་ཀུང་ལོན་བི་ཐར་དེ་རོམ་རྒྱལ་ཁབ་ན་བཏང་སྟེ་ཡི་ཤུ་བི་བླ་ཆེན་བཟུང་བཞག་ནོ་ཨེ་སི་ཐར་རོམ་གྱི་རྒྱལ་ཁབ་ན་གནམ་ལོ་གཅིག་སྟོང་བདུན་བརྒྱ་དགུ་བཅུ་གོ་བརྒྱད་ན་བརྫུས་ནོ་ལུང་དེ་རྣམས་ནི་ཐེ་ལི་ཡི་བ་རེ་ར་དེ་ནོ། ཨ་ནག་ལུག་ཡུལ་མའོ་ལུང་བསྟན་བཅུ་གསུར་གྱིས་གསུམ་ན་དེ་ལས་གཅན་གཟན་དེའི་དགུ་ཐོག་མ་རྐྱེན་འབྱུང་དེ་འཆི་བའི་སྲོག་བླུ་ཐུབ་ཡོད་མཐོང་ཡིན་འཆི་བའི་སྲོག་བླུ་ཐུབ་པའི་རྨ་དེ་དགྲ་ཞིམ་ལས་ཛམ་གླིང་ག་ཨ་རག་གི་གཅན་གཟན་ཡ་མཚན་ཆེ་དེ་ཁོ་ཡི་རྗེས་སུ་འབྲངས་མེད་གསུང་དེབ་ན་གཅན་གཟན་གྱི་དབང་ཚད་ལོ་ངོ་གཅིག་སྟོང་ཉིས་བརྒྱ་དྲུག་ཅུ་བཅུ་ལྔ་བརྒྱ་སུམ་ཅུ་སོ་བརྒྱད་ཨེ་ཀྲིག་ལས། གཅིག་སྟོང་བདུན་བརྒྱ་བཅུ་མི་དགུ་ཚུན་འདི་བདེ་བའི་འབྱུང་ཡིན་གནམ་ལོ་གཅིག་སྟོང་བདུན་བརྒྱ་དགུ་བཅུ་དགུ་བརྒྱད་ན་མ་ཀི་རྣམ་སྨིན་ས་མི་སྦོམ་པའི་དཀའ་སྡུག་མྱོང་ནུ་ཨ་ནི་ལུང་བསྟན་འདི་གཅིག་བྲིས་པའི་འབྱུང་ནུ། རེ་གཅིག་སྐབས་མ་འོངས་པའི་དུས་ལུགས་མ་ཀི་རྣམ་སྨིན་ས་མི་གྲོ་སི་སི་ཚུ་ཡོས་འདི་བེ་རུང་བྲག་ནི་འུང་བྱུང་རབ་མཚོ་ན་དང་དག་ཐོག་གི་ལས་རིམ་ཚུར་ལས་སྟོད་སྨད་རོམ་རྒྱལ་ཁབ་དོ་རོ་ཚ་ཆི་འཛམ་གླིང་ནག་གི་སི་ཀྲིན་ཚུར་ལས་ཡོངས་གྲགས་ཅན་བའི་ཐེའུ་གསུང་དེབ་ན་བདེ་བའི་སྲུང་མས་མ་འོངས་ལུང་བསྟན་བཅུ་གསུག་གི་ཅོ་བརྒྱད་དེ་ཁ་ར་རིག་པ་དགུ་ཁོ་ག་ལུ་བློ་གྲོས་ཡུལ་མི་འདི་གི་སྤྱན་གཟིགས་འདིའི་བྱང་ཁ་ཚི་ཅབ་ཏ

འབྱོར་མེད་ཚོས་དབང་ཚད་དེ་ཆོས་ལུགས་དད་པ་མེད་པའི་རོམ་རྒྱལ་ཁབ་ལས་གཉིས་གཉིས་པ་བོད་ཟླ་འདི་ཚོ་འཛམ་གླིང་ཡོངས་ལུགས་དབང་ཚད་དང་འཛམ་གླིང་ཡོངས་ཀྱིས་དེའི་དབང་ཚད་ལུགས་སྨོན་ལམ་བཏབ་ཡིན་པས། གསུམ་པ་འདིའི་འགོ་དཔོན་ཚོ་ཡང་སྐྱོན་བྱུང་སྙམ་དབྱེ་བ་མེད་པའི་ཐོབ་ལམ་ཡོད་ཟེར་དེ་ལས་སྡིག་པ་ཚོ་ཡང་བདག་ཉིད་ཀྱི་ཆོས་གྲུབ་ཡོད་ཟེར་ལབ་མེད། བཞི་པ་ཨ་མྱེས་ཆོས་མཚོ་འདི་གའི་སྐྱོན་ཆོས་ཀྱི་རྨིས་མ་རབ་སྤྱི་ལུགས་དུག་ཅུང་སྦྱིན་ནོ། ལྔ་པ་འདིའི་དབང་ཚད་ཀྱིས་ལོ་ངོ་གཅིག་སྟོང་ཉིས་བརྒྱ་དྲུག་ཅུ་ཚུན་བཅོངས་པས་དེ་ལས་སྨྲ་མཁན་ཅན་ཚོ་འབྱུང་ནོ། དྲུག་པ་འདི་ཚོ་གནའ་མི་ཡིན་ས་མི།

ཉེས་གསོག་དགེ་བསྙེན། བདུན་ཕྲག་གི་བདུན་བཟང་ཉེས་གསོག་དེ་གཟའ་ཉིམ་ལས་གཟའ་ཟླ་བོ་ལུགས་སྦྱོར་ཆོས་བཟོ་ནོ། དེ་ཡང་གསུང་རབ་རྣ་ལས་ཆར་བདུན་མེ་མེ་ཚུགས་བཟོ་ནོ། དབྱིངས་རུ་ཆོས་ཚོགས་ཚུགས་སེམས་རྣ་ལས་གོང་རྭའི་དབང་ཚད་དེ་ཡང། གསུང་རབ་ལྕམ་ཁྲིད་ཀྱི་དབང་ཚད་ཡུལ་ཡུལ་ཟད་མི་ཚུགས་ཀྱི་རྣོ་གོ། དེ་ཡང་འཇུག་ཚེ་དང་མཐུན་ཏེ་བདུན་ཕྲག་གི་བདུན་བཟང་ཉེས་གསོག་ཞག་མེའི་ཆོས་ཚོགས་ནང་འོང་འགོག་གནས་དང་གཟའ་ཉི་མའི་ཉིམ་ལུགས་བདུན་བཟང་བའི་ཞག་གནས་ལུགས་དབྱིངས་སྔགས་ཀྱི་ཁ་ཟས་དོ།

ཡེ་ཤུ་བའི་མི་ཚོ་མ་ཤོར་ར་ཡེ་ཤུ་ལུ་ག་མི་དང་གནད་དོན་ཚུ་ཏིང་བའི་ཧ་མ་གོ་མི་ཚོ་ང་ཆེ་ཨ་ནི་ལེགས་སྦྱར་གི་ལས་རིམ་ཚུ་ཡི་སྐོར་ལས་བསླབ་དེ་ར་འདོད་ཡི་ཁོང་ཚོ་དམ་ཚིག་ཅན་གི་ཡེ་ཤུ་བ་ཚོ་ཡིན་ཁོང་ཚོ་གཙོ་བོ་སྐྱོན་ཆོ་ལུགས་གཉིས་རུས་ཅན་བའི་མི་ཡིན། ཁོང་གི་དུང་ཧེ་ན་ལུ་མ་ཤི་ཀ་ལུ་ཆ་ཤུ་ནི་ཨི་མ་ཅན་གཉིས་རུ། ཁོང་ཧ་གོ་མ་ཚུ་བས་ཆོས་ཚོགས་ཀྱི་སྐྱོན་ཆོ་གི་བཀའ་ཁྲིམས་ལམ་ལུགས་ཚུ་ལུ་བསྒྱུར་བཅོས་བས་དེ་དོན་ཁྲ་འདུས་བཟང་ངན་སོན་ངེམ་དེ་ཟ་ད་བུ་ལུ་གཉིས་ཟེ་བསྒྱུར་བཅོས་བས་ནུ། ཨ་ནེ་ཆོས་ཚོགས་ཀྱི་ལས་རིམ་འདི་དབང་ཚད་ཀྱི་རྟགས་འཛིན་ཨིན་ཡིག་ཟེར་དེ་ཡང་གསུང་དེབ་ནཱ་ལེནྡྲ་ཐོག་ཤོག་ཅིག་སྔར་སྲོལ་གྱི་ལམ་ལུགས་ཨིན་ཡིག་ཟེར་དབྱིན་གྱི་ཧ་གོ་མེ། ཡེ་ཤུ་ལོག་མ་ཇོན་པའི་ཧེ་མ་དེ་ཚོ་ག་ར། སྨི་མ་ཡོང་རུ་ལེ་ཤོམ་པའི་ཧ་གོ་ཆུང། མ་ཤི་ཀ་མ་ཇོན་པའི་ཧེ་མ་སྨི་ག་ར་ཕོ་སྐད་གཉིས་རུ་ཨམ་སུ་བེ་རུ། ཁོང་གི་གདུང་ཧེ། ཁྲང་ཏང་ཏང་ཡོད་མེད་ཚོ་བདེན་པ་ཧ་གོ་ནི་གི་གོ་སྐབས་ཐོབ་ནི་ཨིན་མེ། མ་འོངས་པའི་དུས་ལུགས་མཐའ་མའི་ཐབས་དོན་ཚུལ། དམ་ཚིག་ཅན་པའི་སུའོ་སྟབས་ནི་དོན་ལུགས་ཨིན་པེ། སྙིང་རུ་ད་རེ་ཁྱོད་ཀྱི་བགྲོད་ཐ་ཆོད་གོ། ཆོས་ཀྱི་སྐྱོན་ཆོས་ཀྱི་དོན་ལུགས་ཡར་ལོངས་ཚུབ་དགའ། ཆོས་ལུགས་སྐྱོན་ཆོས་ཀྱི་ཆོས་ལུགས་སྟོན་མི་ལམ་ནང་འཇོག་ཚུབ་དགའ། ཆོས་ཀྱི་གསུང་རབ་ནགས་ཀྱི་བདུན་ཕྲག་གི་བདུད་བཟང་ངན་སོགས་དེ་བཞག་ནི་ཡིན་ན། ད་ང་བཅས་མཉམ་སྨོན་ལམ་ཞུ་གལ། ཞིང་ཁམས་སྣ་ན་བཞུགས་མི་གཙོ་བོ་སྐྱོན་ཆོས་ནགས་ཀྱི་ཆོས་ལུགས་སྟོད་པ་དང་བཀའ་དྲིན་ལེགས་གསོ་ཡུལ་ང་ཅཱ་རའི་སྡིག་པ་ཚོ་དགའ་ར་ཤག་པ་གནང་སྟེ་ཆོས་ཀྱི་ཆ་ཚང་ཏོག་ཏོག་གི་བྱིན་རླབས་གནང་མི་དེ་ལུགས་གནང་མི་ས་མི་བཀའ་དྲིན་ཆེ་ལས་རིམ་སྙན་གསན་གནང་མི་ཚོ་ལུགས་དགའ་ར་ལུགས་སྐྱབས་མགོན་རྩ་བ་ཡེ་ཤུ་གི་མཚན་ལུགས་དེ་བྱིན་རླབས་བསྡུས་གསུག་གནང་བཅུག།